ཉེས་མེད་དང་ཨ་ལ་ཡིད་མི་བདེ་བ་ལ་ལོག་པར་སྒྲུབ་པ་དབང་རྣོན་ནོ། ཡིད་མི་བདེ་བ་ལ་ལོག་པར་སྒྲུབ་པ་ད་ནི་གསར་བ་ནོ་མི་ལ་དཔེ་ཆ་ནི་རང་ལས་ཡིད་མི་བདེ་བ་ལ་ལོག་པར་སྒྲུབ་པ་ལ་ལོག་པར་སྒྲུབ་པ་ནི། ཡིད་མི་བདེ་བ་ལ་ཡིད་མི་བདེ་བ་ལ་ལོག་པར་སྒྲུབ་པ་ནི་གཞན་ཉེ་དུའམ་ལོངས་སྤྱོད་དང་བྲལ་བའི་མྱ་ངན་བྱུང་བའི་སེམས་ཅན་ལ། མནར་སེམས་དང་ལེ་ལོའི་སྒོ་ནས་དེ་ནི་ཁོའི་མྱ་ངན་སེལ་ཐབས་མ་བྱའོ། མྱ་ངན་སེལ་ཐབས་མི་བྱེད་ན་གཞན་གྱི་མྱ་ངན་མི་སེལ་བར་བྱེད་པའི་ཉེས་བྱས་གཟོ་བ་ནི་རང་རྟགས་དག་བྱ། ནི་སེམས་ཅན་དོན་བྱེད་ཀྱི། དོན་མི་བྱེད་པའི་ཉེས་བྱས་དེ་ལ་བཅུ་གཉིས། ཉེས་བྱས་བཅུ་གཉིས་ཀྱི་རིམ་པ་བྱས་ནས་བྲན་ཁ་ཐུགས་སུ་བསྣུབས། གཉིས་པ། བཀྲེན་པ་ལ་ལོག་པར་སྒྲུབ་པ་ནི།

བྲམ་ཟེ་ཁྱིམ་བདག་དད་པ་ཅན་ལས་ཟས་སོགས་ཡོ་བྱད་རྣམས་ཆོས་བཞིན་དུ་འཚོལ་ནུས་བཞིན་དུ་མནར་སེམས་དང་ལེ་ལོ་སོགས་ཀྱིས་ཆོས་མི་སྟོན་པ་བྱེད། འཚོལ་བར་མི་བྱེད་ན་འཁོར་རྣམས་ཀྱི་དོན་མི་བྱེད་པའི་ཉེས་བྱས།

ད་དེ་ཚོ་ལ་འཚོ་བའི་ཡོ་བྱད་དེ་འདྲའི་རང་གི་བྲམ་ཟེ་ངོ་ཤེས་པ་དེ་འདྲའི་ལ་སྐད་ཆ་བཤད་ནས་ཁོ་ཚོ་ལ་འཚོ་བ་སྤྲོད་དགོས་ཡ་གུ་འདྲ་ཡིན་ན་དེ་འདྲ་གི་འཚོ་ཐབས་བྱེད་འོས། བྱེད་འོས་པ་བྱེད་ཐུབ་པ་དེ་འདྲ་ཡོད་ན་ཡང་ཁོ་ལ་དེ་འདྲ་མ་བྱའོ། འོ་དེ་བོང་གཉིས།

ད་དེ་ནས་ཡོན་ཏན་ཅན་ལ་སོགས་ཀྱིས་ནུབ་པ། ཡོན་ཏན་ཅན་ལ་ལོག་པར་སྒྲུབ་པ་ནི། ལོག་པར་སྒྲུབ་པ་ནི་གཞན་ཡོན་ཏན་ཅན་གྱི་ཡོན་ཏན་དང་དད་པ་ལ་སོགས་པ་བསྔགས་པ་བརྗོད་འོས་ཤིང་ལེགས་པར་སྨྲས་སོ་ཨ་ནི་ཚུལ་ལེགས་པར་སྨྲས་པ་ལ་ལེགས་སོ་བྱེད་དགོས་བཞིན་དུ་ཡང་རང་གི་མནར་སེམས་དང་དེ་འདྲ་བ་མ་བྱས་ན།

དྲུག་བྱུང་སོང། ཨ་དྲུག་བྱུང་སོང། འོ་དྲུག་པོ་དེ་ཆད་ད་གཉིས་པ་ཚར་གཅོད། གཉིས་པ་ཚར་མི་གཅོད་པ་ལ། ཆོས་མིན་པའི་དབང་དུ་བྱས་པ་དང། སེམས་ཅན་སྨ་དབབ་པ་དང་ཆད་པས་བཅད་པ་དང་འོ་ད་གཉིས་པའི་ཚར་མི་གཅོད་པ་ནས། ཚར་མི་གཅོད་པ།

བསྐྲད་པར་རིགས་པ་རྣམས་ཉོན་མོངས་ཅན་གྱི་སྒོ་ནས་སྨ་མི་འབེབས་པའམ་འབེབས་ཀྱང་ཆད་པས་ཚར་མི་གཅོད་པའམ། གཅོད་ཀྱང་མི་སྐྲོད་ན་ཉོན་མོངས་ཅན་དང། སེམས་ཅན་གཉིས་དང་བག་མེད་པས་ནི་ཉོན་མོངས་ཅན་མིན་པའི་ཉེས་པའོ། ད་དེ་ཉེས་པ་དེ་སྐད་དུ། ཉེས་པའོ། མ་བྱས་ཀྱང་རྟེན་གྱི་སྒོ་ནས་ཉེས་པ་མེད་པ་ནི། དུས་ལ་སྡོད་པ་དེ་གཅིག་ཡུལ་གྱི་སྒོ་ནས་ནི། གཏམ། བྱར། མི་རུང་བ། བཀའ་བློ་མི་བདེ་ཞིང་ཀུན་ནས། མནར་སེམས་ཤས་ཆེ་བ་སྟེ་བཅོས་སུ་མི་རུང་བ་དང། ཤས་ཆེར། ངོ་ཚ། ཤེས་པ་དང་ཁྲེལ་ཡོད་དང་ལྡན་པས། མྱུར་བ་མྱུར་བར་མཐུན་པར་བྱེད་པ་གཉིས་བྱེད་པ་སྟེ་གཉིས་སོ། དགོས་པའི་སྒོ་ནས་སྨ་དབབ་པ་སོགས་བྱས་ན་འཐབ་པ་དང་མཚང་འབྲུ་བ་དང་འགྱེད་པ་དང་རྩོད་པར་འགྱུར་བར་མཐོང་ནས་དེ་མི་འབྱུང་བར་བྱ་བའི་ཕྱིར་དང། དགེ་འདུན་འཁྲུག་ཅིང་བྱེ་བར་མཐོང་ནས་དེ་འགོག་པ་སྟེ་གཉིས་སོ། འཐབ་པ་སོགས་བཞི་ནི་དང་པོ་སྤྱི་ཡིན་ལ་ལྷག་མ་གསུམ་ནི་ཤགས་ངན་དང་ལག་གིས་འགྱེད་པ་དང། ལག་གི་འགྱེད་པ་དང་བླའི་གྲར་འགྱེད་པ་ལ་གྲོ་ལུང་པས་བཤད་དོ། ཟེར་ད་ནི།

ཟེར་མཚང་འབྲུ་བ་བྱས་འགྱེད་པ་བྱས་རྩོད་པར་འགྱུར་བ་ཟེར་ལག་གིས་འགྱེད་པ་དང་བླ་ཡི་གྲར་འགྱེད་པ་ལ་ཟེར་ན་ནི་གོང་མ་པའི་གོང་མའི་གྲར་འགྱེད་པ་ཟེར་གྱི་བྱས་གོང་མའི་གྲར་འགྱེད་པ་ཟེར་ན་ད་སྨྱོན་རྩུ་ཡོད་བཟོ་ད་ཆར་སྨྱོན་སྨྱོན་ཆེ་འདི་རྩུ་བ་དེ་འདྲ་ལ་ཟེར་གྱི་ཡོག་མ་རེད་ཨང་དེ་འདྲ་ཅིག

སྐྲག་པ་དང། འདུན་པར་བྱ་རིགས་པ་རྣམས་འདུན་པར་བྱ་བ་དང། བསྟན་པ་ལ་གནས་ཀྱང་སྡོམ་པ་དང་མི་ལྡན་ན་དད་པས་བྱིན་པ་མི་འཇུ་བས་དད་པས་བྱིན་པ་སྤོང་དུ་འཇུག་པའི་ཕྱིར། རྫུ་འཕྲུལ་གྱིས་སྐྲག་པ་དང་འདུན་པར་མི་བྱེད་ན་ཉོན་མོངས་ཅན་མིན་པའི་ཉེས་བྱས། སྡོམ་པ་ཉི་ཤུ་པའི་འགྲེལ་པ་གཉིས་ལས་ཁ་ཅིག་གིས། ཁ་ཅིག་ལས། ཉེས་བྱས་ཐ་མ་འདི་ཉོན་མོངས་ཅན་དུ་བཤད་པ་ནི་ཡི་གེ་མ་དག་པའོ། ཐ་མ་འདི། སྡོམ་པ་ཉི་ཤུ་པའི་འགྲེལ་པ་ཁ་འགྲེལ་པ་གཉིས། ཉེས་བྱས་འགྲེལ་པ་གཉིས་ཁ་ཅིག་ལས། ཉེས་བྱས་ཐ་མ་འདི་ཉོན་མོངས་ཅན་དུ་བཤད་པ་ནི་ཡི་གེ་མ་དག་པ་ཡིན་གསུངས་ནུ། ཉོན་མོངས་ཅན་དུ་བཤད་པ་ནི་ཡི་གེ་མ་དག་པ། ད་ནི་ལས་ཚར་བཅུ་བརྒྱུད་བཙལ་ནས་ཐུན། རང་རྫུ་འཕྲུལ་དང་མཐུ་སྣ་ཚོགས་ལྡན་བརྒྱུད་བཙལ་ནས་ཁོ། སྐྲག་པར་བྱའི་རིགས་པའི་རང་གི་མཐུ་ཡོད་ན་ཁོ་སྐྲག་པར་བྱེད་དགོས་ན

བསམ་བློ་གོ། ལོག་པའི་འདུན་པ་དེ་འདྲ་ཡོད་ན་བསམ་བློ་ཡང་དག་པ་ལ་ཚུད། ཨོ་ཁོ་དེས་བྱུང་ད་རྡོག་རྡོག་ཁོ་རང་ལ་མ་བལྟས་པར་ཁོ་དེ་རྒྱབ་སྐྱེལ་བྱེད་མཁན་ཁོ་འདྲ་ཡིན་ན་དེས་བྱུང་ན་ཚུགས། འགུགས་ཐུབ། ཨོ་དེ་འདྲ་ཡིན་པ་འདི། ད་ནི། བསྟན་པ་ལ་གནས་ཀྱང་སྡོམ་པ་དང་མི་ལྡན་པ། བསྟན་པ་ལ་གནས་ཀྱང་སྡོམ་པ་ལ་མི་སྡོམ་པ་དང་མི་ལྡན་པ་ཡིན་ན་དེ་ནི་དད་པས་བྱིན་པ་དེ་ཚོ་ཁོ་ལ་འཇུ་ཀྱི་མིན་པས་ཁོ་མི་འཇུ་བས་དད་པས་བྱིན་པ་སྤོང་དུ་དད་པས་བྱིན་པ་གོ་ཁོ་སྤོང་རུ་བཅུག་དགོས་པས་ད་སྤོང་རུ་མ་བཅུག་ཨོ་སྤོང་རུ་མ་བཅུག་པ་ཨོ་དེ་འདྲ་བྱས་པ་ཡིན་ན་འུང་དེ་ཉེས་བྱས་གསུམ་ཉེས་བྱས་གཅིག་རེད་འདུག་དེ་ལ་འུང་ཉེས་བྱས་དེའི་མིང་ཁོ་ལ་དེ་བ་ཨ་ནི་ཉག་ནི་རང་ལ་ཉེས་བྱས་ཁོ་རང་གི་མིང་ཁོ་ལ།

སྐུར་བས་ཤས་ཆེར་ཞེན་པའི་ཞེན་པའི་མུ་སྟེགས་ཡིན་ན་མ་བསྟན་ཀྱང་མུ་སྟེགས་ཡིན་ན་མ་བསྟན་ཀྱང་ཉེས་པ་མེད་དོ། ཉེས་བྱས་བཅུ་གཉིས་པོ་དེ་རྣམས་ནི་སེམས་ཅན་དོན་བྱེད་ཀྱི་རང་རང་གི་སྐབས་ལས་ཉམས་པར་འགྲེལ་པ་གསར་མས་བཤད་དོ།